དེ་ལ་དང་པོ་ཡུལ་དང་ཡུལ་ཅན་དེ་ནས་མཚན་ཉིད་དང་མཚོན་བྱ་ཟེར་ལབ་ན་ད་མཚན་ཉིད་པ་དེ་དང་མ་ལ་བ་མཚོན་བྱེད་དང་མཚོན་བྱ་དེ་ནས་བྱང་ཆུབ་ཉིད་རྣམ་མཁྱེན་ཟེར་ལབ་ན་རྟོགས་བྱ་དང་རྟོགས་བྱེད་རྣམ་མཁྱེན་ཉིད་བྱང་ཆུབ་བོ་ཞེས་སངས་རྒྱས་དང་བྱང་ཆུབ་དང་རྣམ་མཁྱེན་གསུམ་མཚན་ཉིད་གཅིག་པ་སྟེ་མཚན་ཉིད་ག་རེ་རེད་ཟེར་ན་བདེན་པར་མེད་པའི་མཚན་ཉིད་འམ་རང་བཞིན་གཅིག་པ་སྟེ་དེ་ཁོ་ནར་ཐ་དད་པ་མེད་པ་ཉིད་ཀྱིས་སོ།

བྱང་ཆུབ་དང་རྣམ་མཁྱེན་དུ་མི་སྦྱོར་བའི་དོན་ནི་རྣམ་མཁྱེན་གྱིས་ཆོས་ཐམས་ཅད་རྟོགས་པས་བྱང་ཆུབ་བོ་ཞེས་མི་དམིགས་པས་མི་སྦྱོར་ཏེ། དེ་གསུམ་མཚན་ཉིད་གཅིག་པས་ཆོས་སྐུའི་བདག་ཉིད་དུ་ཐ་དད་པ་མེད་དོ་ཞེས་བཤད་པས་དེ་ལྟར་ན་མདོ་དེ་དག་གིས་སངས་རྒྱས་དེ་རྟོགས་བྱ་རྟོགས་བྱེད་སོ་སོར་མེད་པ་གཅིག་ཏུ་བསྟན་པ་ནི་སངས་རྒྱས་དཀོན་མཆོག་སྐྱབས་སུ་བསྟན་པ་དང། བདག་གི་སྐྱབས་འདི་ཡུལ་མ་ལུས་པ་མཁྱེན་པའི་སྟོན་པའོ་སྐྱབས་སུ་ཞེན་པ་བཟློག་པའི་ཆེད་དུའོ། ད་རྡོག་རྡོག་དེ་ད། ད་དྲི་བ་ཅིག་ད་དེའི་སྐབས་སུ་མདོ་ཡི་སྐབས་སུ་མངོན་པར་ཞེན་པ་མེད་པའི་སྒོ་ནས་སྐྱབས་སུ་འགྲོ་དགོས་པ་མ་གཏོགས་བདེན་ཞེན་དང་བཅས་པའི་སྒོ་ནས་སྐྱབས་སུ་འགྲོ་ཡ་ཡོད་མ་རེད་ལབ་དུས་ད་ང་ཚོ་གོ་དོགས་དཔྱོད་འདྲ་བ་ཅིག་ཡིན་པ་ཡིན་ན་ད་གཙོ་བོ་ག་རེ་ཟེར་ན། སྒྲུབ་པ་ཉམས་སུ་ལེན་ཡོང་དུས་གང་ལ་གྲུབ་བི་སྟེ་ཨ་ནི་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་དགོས་པ་རེད། ད་སྐྱབས་སུ་འགྲོ་སྟངས་ག་རེ་ཟེར་ན་མ་ཞེན་པའི་སྒོ་ནས་སྐྱབས་སུ་འགྲོ་དགོས་པ་རེད། ལབ་པའི་གི་ཕྱོགས་ལ་བདེན་པར་ཞེན་པའི་སྒོ་ནས་སྐྱབས་སུ་འགྲོ་བ་ཅིག་ཕལ་ཆེར་ཡོད་པ་གོ་མཐོང་ག་བ་ཅིག་ཡོད་རེད། ཡིན་པ་ཡིན་ན་བདེན་པར་ཞེན་པའི་སྒོ་ནས་སྐྱབས་སུ་འགྲོ་བའི་སྐྱབས་འགྲོ་ཅིག་ཡོད་རེད་ཡོད་མ་རེད་ཡོད་ན་དེའི་ཡུལ་ག་རེ་རེད་ཟེར་ནས་དེའི་ང་ཚོ་ནམ་རྒྱུན་དོགས་དཔྱོད་ཀྱི་ཡོད་ཨ། སྐབས་གསུམ་པ་གི་རྒྱལ་ལ་སོགས་ལ་ཆགས་པ་ཕྲ་ཟེར་དང་དབུ་མའི་གི་གཏོང་སྐབས་དུ་ཐིག་ཆེ་དོ་ཡི་ཤེས་བྱའི་སྒོའི་འོད་འདུས་རྐང་ལ་སྒྱུ་མའི་བུད་མེད་བུད་མེད་དུ་འཛིན་པའི་སྒོ་ནས་ཟེར་རྒྱུ་ཁོ་ཚོ་མཉམ་པོར་བྱས་ན་ང་ཚོ་དོགས་དཔྱོད་བྱས་ན་ཡིན་མ་ཡང་རྟགས་གསལ་བཏང་ན་དེ་ལ་ཏག་ཏག་ནམ་རྒྱུན་འགྲོ་ས་རེད་དོ་ཨ། དབུ་མའི་གི་གཏོང་ཐིག་ཆེ་དོ་ཡི་ཤེས་བྱའི་སྒོ་སྤེལ་སྐབས་ཁྱོད་རང་ཚོ་ད་དུང། ཡོད་རེད་བ། དེ་གཅིག་བཅས་ད་སྐབས་གསུམ་པ་ཡོད་ཡོད་པ་སྐབས་གསུམ་པ་རྒྱལ་ལ་སོགས་ལ་ཆགས་པ་ཕྲ་ཟེར་དེ་ཡོང་ས་ཡོད་ན་མེད་ན་གཅིག་རེད་འདུག་ད་ཡང་དེ་དེ་དང་དེ་ཚོ་ཡ་མ་གོ་དེ་བྲིས་རྒྱུགས་ལ་དཔེ་ལས་ཡག་གཅིག་རེད་འདུག་ཨ་མི་གིས་རྒྱལ་ལ་སོགས་ལ་ཆགས་པ་དེ་ཚོ་ཡ་མ་བྲལ་བྱས་ནས་གཏོང་ན་ཡག་པོ་འདུག་ཟེར། པ་ར་པ་ར་དེ་འདྲའི་ཆགས་རྟོག་ཆགས་རྟོག་བདེན་འཛིན་ངོ་བོར་གྱུར་པའི་སྐྱབས་འགྲོ་འདུག་མི་འདུག་ཟེར་ཏེ་དེ་ཡོང་ཤེས་ཀྱི་མ་རེད་བ། དེ་མེད་བ་དེ་ང་ཚོ་ཡང་རེ་གབ་ཐུབ་མཐའ་དཔྱོད་ལ་ག་རེ་ཡོད་རེད་ཟེར་ན། ལས་འབྲས་བདེན་པར་འཛིན་པའི་གི་སེམས་བྱུང་དད་པ་གཞི་མ་གྲུབ་པའི་ཕྱིར་དེ་དད་པ་ཡིན་ན་དགེ་བ་ཡིན་དགོས་བདེན་འཛིན་ཡིན་ན་སྤང་བྱ་ཡིན་དགོས་པའི་ཕྱིར་ཟེར།

ར་བ། མཁྱེན་གསུམ་གྱིས་བསྡུས་པའི་གཞི་དང་གཉེན་པོ་དང་རྣམ་པ་མཐའ་དག་བསྡུས་པ་སྟེ་ཟེར་རྒྱུ་དེ། བྱང་སེམས་གཟུགས་དངོས་པོ་ཡོད་ཅེས་བྱ་བར་མི་སྦྱོར་བས་དེ་བཞིན་དུ་དངོས་པོ་མེད་པ་དང་རྟག་མི་རྟག། ཨ་ནི་བདེ་སྡུག་བདག་ཡོད་མེད་ཞི་མ་ཞི་ཞེས་བྱ་བར་མི་སྦྱོར་བ་སོགས་པ་གསུངས་སོ། ད་སྐྱེ་མེད་གསུམ་ཀ་དེ་བྱིང་གི་ཡོ་ར་བ་དང་མཁྱེན་གསུམ་གྱི་ཡུལ་གསུམ་དོན་གཅིག་ཅེས་མཐུན་པར་བསྟན་པ་ལས་གཟུགས་འབྱུང་ངོ་ཞེས་བྱ་བར་མི་སྦྱོར་ཞེས་པ་མན་ཆད་གཞི་ཤེས་དང། གོ་བྱ་བརྒྱ། ཨ་ནི། སྦྱིན་པའི་ཕ་རོལ་ཏུ་ཕྱིན་པའི་གྱི་དོན་དུ་མི་སྦྱོར་བའི་མན་ཆད་ལམ་ཤེས་དང། དེ་བཞིན་གཤེགས་པའི་གི་སྟོབས་ཀྱིས་མངོན་པར་སྒྲུབ་པ་མན་ཆད་རྣམ་པ་ལ་གདམས་པར་བསྟན་ཏོ་ཞེས་མཚམས་སྦྱོར་བ་བྱེད་དོ། མདོ་འདི་དག་ནི། ཆོས་དཀོན་མཆོག་ཇི་ལྟར་བསྟན་ན། ད་དེ་ནས། འདི་དག་གིས་གཞི་ལམ་རྣམ་པ་རྣམས་བསྟན་ཏེ། གཞི་སྐྱེ་བ་མེད་པ་དང་ལམ་སྐྱེ་བ་མེད་པ་དང་རྣམ་པ་སྐྱེ་བ་མེད་པ་ཟེར་དུས་བདེན་པའི་སྐྱེ་བ་མེད་པར་བསྟན་པ་རེད་བ་བསྟན་ཏེ། དེས་ཡུལ་ཅན་མཁྱེན་གསུམ་བསྟན་པའོ་ཟེར་དུས་ཡུལ་སྐྱེ་མེད་བསྟན་པ་དེ་རང་གིས་ཡུལ་ཅན་མཁྱེན་གསུམ་དེ་མཚོན་ཐུབ་ཀྱི་ཡོད་པ་ཡིན་ཙང་ཡུལ་སྐྱེ་མེད་གསུམ་བསྟན་པས་ཡུལ་ཅན་མཁྱེན་གསུམ་ཡང་བསྟན་པའོ་སྙམ་དུ་སློབ་དཔོན་གྱིས་དགོངས་པའོ། རྟོག་བཏགས། ད་ག་རང་ཡོད་ས་ང་ཚོ་རྩོད་ལན་སྐབས་ཚོད་རོགས་སོ། སྐྱེ་མེད་གསུམ་བསྟན་ཡོང་དུས་གང་ལ་ག་རེ་ཆེད་དུ་ཡོད་ཟེར་ན། དེ་རྟོགས་པའི་མཁན་མཁྱེན་པ་གསུམ་མཚོན་པའི་གི་ཆེད་དུ་བསྟན་གྱི་ཡོད་པ་ཡིན་ཙང་མཁྱེན་གསུམ་བསྟན་གྱི་ཡོད་པ་དེ་ཡུལ་སྐྱེ་མེད་གསུམ་མདོ་དེའི་སྐབས་སུ་གཏན་ལ་ཕབ་པ་ཡིན་ཙང་དེ་རྟོགས་བྱེད་ཀྱི་ཡུལ་ཅན་བསྟན་མཚོན་པ་དེ་གོ་ཐུབ་ཀྱི་འདུག་དྲིས་ནས་སློབ་དཔོན་གྱི་དགོངས་པ་ཐུགས་སུ་ལོངས་ཏེ་འགྲེལ་པ་འདི་མ་གསུངས་པ་རེད། ཡ། འཕགས་པའི་དགོངས་པ་ནི་མདོ་འདི་དག་གིས་ཆོས་གང་གི་དོན་དུ་ཡང་ཡུམ་ལ་སྤྱོད་པ་བཀག་པས་ཟེར་དུས་དོན་དམ་པའམ་དོན་དམ་པར་སྤྱོད་པ་བཀག་པས། ཉམས་སུ་ལེན་པ་བཀག་པས་ཐམས་ཅད་དུ་ཆགས་པ་དང་བྲལ་བར་བསྟན་ལ། ཆོས་ཀྱང་འདོད་ཆགས་དང་བྲལ་བ་ཡིན་པས་སོ་སྙམ་དུ་དགོངས་སོ། དེ་འདྲ་བོ་བྲལ་བ་མི་བདེ། གང་གི་དོན་དུ། ཨ་ནི། དོན་དམ་པར་གྲུབ་པའི་སྤྱོད་པ་དེ་བཀག་འོང་དུས་བཀག་ན་ཆགས་པ་དང་བྲལ་བར་བསྟན་གྱི་ཡོད་རོ། ཆོས་ཁོ་རང་གཙོ་བོ་གཙོ་བོ་དེ་འདོད་ཆགས་དང་བྲལ་བ་རྣམས་ཀྱི་ཆོས་དཀོན་མཆོག་ལབ་ཀྱི་ཡོད་རོ། དེ་ཡིན་དུས་ད་ག་རང་གོ་གི་འདུག་ཟེར་འཕགས་པའི་དགོངས་པ་དེ་ལ་ཆགས། ད་དྲི་བ་མེད་པར་གྱིས་ར་བ། མདོ་འདི་དག་གིས་ཆོས་ཐམས་ཅད་ལ་སྦྱར་བ་དང། དེ་ནས་སྤྱད་པར་བྱ་བ་བཀག་པ་ནི་ཆོས་དཀོན་མཆོག་ལ་འདི་ནི་བདག་གི་ལམ་མོ་སྙམ་པའི་ཞེན་པ་བཟློག་པའི་ཆེད་དུའོ། ཟེར་བ། འདི་ནི་བདག་གི་ལམ་མོ། འདི་ནི་བདག་གི་ཐོབ་བྱའོ་སྙམ་དུ་ཐོབ་བྱར་བདེན་པར་ཞེན་པ་བཟློག་པའི་ཆེད་དུ་རེད། ཟེར་བ། ད་གསུམ་པ་དགེ་འདུན་དཀོན་མཆོག་དགེ་འདུན་དཀོན་མཆོག་ལ་འདོམས་ཚུལ་དེ་གང་ན། ཤེས་རབ་ཀྱིས་བྱང་ཆུབ་ལ་དམིགས་ཤིང་ད་ཐབས་ཤེས་ཟུང་དུ་འབྲེལ་བའི་སྒོ་ནས་ཤེས་རབ་ཀྱིས་བྱང་ཆུབ་ལ་དམིགས་ཤིང་སྙིང་རྗེས་སེམས་ཅན་ལ་དམིགས་པའི་གི་བྱང་སེམས་སོ་སྐྱེའི་ས་ལས་རིང་དུ་སོང་བ་འཕགས་པ་ཐར་པ་ཐོབ་ཕྱིར་དུ་བརྩོན་པ་འཕགས་པ་ཟེར་དུས་ཐེག་ཆེན་འཕགས་པ་ཟེར་དུས་བྱང་ཆུབ་སེམས་དཔའ་སློབ་པ་འཕགས་པ་ཕྱིར་མི་ལྡོག་པ་སྐྱེ་བ་མེད་པར་འཇུག་པ་ཉིད་ཀྱིས་ཟེར་རྒྱུ་འདྲ་བ་ད་དེ་ཚོ་སླེབས་ཀྱི་འདུག་བ། ཤེས་རབ་ཀྱིས་བྱང་ཆུབ་ལ་དམིགས་ཤིང་སྙིང་རྗེས་སེམས་ཅན་ལ་དམིགས་པའི་བྱང་སེམས་སོ་སྐྱེའི་ས་ལས་རིང་དུ་སོང་བས། འཕགས་པ་ཐར་པ་ཐོབ་ཕྱིར་དུ་བརྩོན་པའི་སློབ་པ་རྫོགས་བྱང་ལས་ཕྱིར་མི་ལྡོག་པ་རྣམས་ལ་སློབ་པ་ཕྱིར་མི་ལྡོག་པ་རྣམས་ལ་དགེ་འདུན་དཀོན་མཆོག་ག་རེ་བྱེད་བཏང་དགོས་རེད་ལམ་བགྲོད་པའི་ཟླ་གྲོགས་སུ་བཟུང་ནས་ལམ་ལ་འཇུག་པ་ན་དེ་དག་གི་གདོད་མ་ནས་སྐྱེ་བ་མེད་པ་ཉིད་དུ་རྟོགས་ནས་འཇུག་པ་ཆོས་ཐམས་ཅད་གདོད་མ་ནས་དོན་དམ་པའི་སྐྱེ་བ་མེད་པར་རྟོགས་པ་ཉིད་ཀྱིས་ན་ལམ་ལ་འཇུག་པ་རེད་ཞེས་སྟོན་པའོ། གྲངས་ཀ་ག་ཚོད་ཡོད་རེད་ཟེར་ལབ་དུས་ད་གྲངས་ཀ་དགེ་འདུན་ཉི་ཤུ་ཡོད་རེད་བ་རེད་བ་ད་གཞུང་འགྲེལ་གྱི་ཚིག་དེ་ནས་དགེ་འདུན་ཉི་ཤུ་ཆགས་འགྲོ་གི་འདུག་གྲངས་དུ་ཞིག་ཅེ་ན། ཧོ། རྒྱུན་ཞུགས་ཕྱིར་འོང་ཕྱིར་མི་འོང་འབྲས་བུ་ལ་གནས་པའི་གི་མིང་ཅན་གསུམ་དང་ལགས་སོ། ད་དེའི་དངོས་དེ་བྱས་ཡོང་དུས་གང་ལ་ཐེག་ཆེན་གྱི་སྐྱབས་དེ་བྱེད་ཀྱི་ཡོད་རེད་བྱེད་ན་ཐེག་ཆེན་གྱི་ཨ་ནི་དགྲ་བཅོམ་པ་དེ་བགྲང་གི་ཡོད་མ་རེད་རེད་བ་མེད་པ་ཡིན་ཙང་རྒྱུན་ཞུགས་འབྲས་གནས་ཀྱི་མིང་ཅན་ཕྱིར་འོང་འབྲས་གནས་ཀྱི་མིང་ཅན་ཕྱིར་མི་འོང་འབྲས་གནས་ཀྱི་མིང་ཅན་དེ་འབྲས་བུ་ལ་གནས་པའི་གི་མིང་སྐྱེས་སོང་དངས།

རང་སངས་རྒྱས་ཀྱི་མིང་ཅན་གཅིག་དང་ལྷན་ཅིག་ཏུ་བྱས་པའི་གི་བརྒྱད་དུ་ཡོད་དེ་དེ་ནི་རྩ་བའི་དབྱེ་བའོ། ད་དེ་རེད། དེ་བྱས་ཏེ་དགེ་འདུན་ཉི་ཤུའི་དབྱེ་ཡོང་དུས་གང་ལ་ག་རེ་བྱས་སོང་ཟེར་ན། ཨ་ནི། ཉེ་དུས་དཔེར་ན་རྒྱུན་ཞུགས་འབྲས་གནས་ཕྱིར་འོང་འབྲས་གནས་ཕྱིར་མི་འོང་འབྲས་གནས་ཀྱི་མིང་ཅན་བྱས་གསུམ། ཨ་ནི་འབྲས་ཞུགས་ཀྱི་མིང་ཅན་བཞི་བྱས་ནས་བདུན་ཆགས་སོང། དེའི་སྒང་ལ་རང་སངས་རྒྱས་དགྲ་བཅོམ་པའི་གི་མིང་ཅན་གཅིག་བྱས་ནས་བརྒྱད། རྩ་བའི་དབྱེ་གཞི་དེ་རེད།

དེ་འདྲའི་མི་རིགས་ཏེ། ཨ་ནི། དགྲ་བཅོམ་འབྲས་གནས་ཀྱི་མིང་ཅན་དེ་དེ་ན་ཐེག་ཆེན་གྱི་མི་སློབ་པར་བགྲང་དགོས་པས་དེ་ནི་སངས་རྒྱས་དཀོན་མཆོག་གི་ཁོངས་སུ་གཏོགས་པ་ཉིད་ཅེས་ཟེར་ན་ཁོངས་སུ་གཏོགས་པའི་ཁས་འཆེར། ཡང་ན་ཁོངས་སུ་གཏོགས་པའི་ཁས་རྒྱུ་མཚན་ཅི། ཐེག་ཆེན་གྱི་དགྲ་བཅོམ་པ་ནི་སློབ་པའི་དགེ་འདུན་དུ་མ་གཏོགས་སོ་སྐབས་འདིར་བགྲང་ཡང་དེ་ཐེག་ཆེན་སློབ་པའི་དགེ་འདུན་ལ་འགྲོ་དགོས་ཡོད་རེད་བ། ཡིན་པ་ཡིན་ཙང་ཐེག་ཆེན་ལ་བཞག་ཡོད་རེད་ད། ཆ་ཚང་སློབ་པ་རྐྱང་རྐྱང་རེད་བ། ཐེག་ཆེན་ལ་བཞག་དེ་ཐེག་དམན་ལ་མི་སློབ་པ་ཡོང་དགོས་པ་རེད་ད་རང་རྒྱལ་དགྲ་བཅོམ་པ་དེ། སློབ་པའི་དགེ་འདུན་དུ་མ་གཏོགས་སོ། དགེ་འདུན་ལ་སངས་རྒྱས་དཀོན་མཆོག་གི་ཁོངས་སུ་གཏོགས་པ་ཉིད་ཀྱི་དགྲ་བཅོམ་པ་མ་གཏོགས་པ་ཟེར་རྒྱུ། དགྲ་བཅོམ་པ་དེ་ཐེག་ཆེན་དགྲ་བཅོམ་པ་མ་གཏོགས་པ་དེ་ག་རེ་བྱས་ནས་ཟེར་ལབ་ན། དེ་ནི་སློབ་པའི་དགེ་འདུན་དུ་མ་གཏོགས་ཐེག་ཆེན་མི་སློབ་པ་རེད་བ་དེ་རེད། ད་དེ་ནི་ཉི་ཤུར་མ་ངེས་ཏེ། ཉི་ཤུར་མ་ངེས་ཏེ། དགྲ་བཅོམ་དང་ཉེར་གཅིག་ཏུ་འགྱུར་ཞེས་བསྒྱུར་བ་ལས། སྔ་མ་ཉིད་མཛེས་ཏེ་སྔ་མ་ལ་དོགས་པའི་སྐྱོན་ཚད་དུ་འགྲེལ་བས་སོ། ད་དེའི་རྩོད་པ་དེ།

ད་དེ་ནས་ད་ལྟ་འདི་ལ་ཡང་ཁྱོད་ཅིག་བལྟ་ཞོག་ད་རོ་བ། ཡན་ལག་གིས་ཕྱེ་ན་ཉི་ཤུ་གྲངས་ཆད་པའམ་འདུག་རོ་བ། གྲངས་ཆད་པའི་སྐྱོན་མེད་སེ་ང་ཚོ། ད་གཙོ་བོ་དེ་རེད་ད་ཁ་ཅིག་གཉིས་པ་ལ་ཁྱོད་རང་དགྲ་བཅོམ་པ་བགྲང་དུས་ཉེར་གཅིག་ཏུ་ཆགས་འགྲོ་གི་འདུག་ད་ཟེར་དུས་ཁྱོད་རྩ་བའི་དབྱེ་བ་བྱས་ན་ནི་དང་ཁ་ཅིག་དང་པོ་རྩོད་སྟངས་དེ་དཔེ་ཡག་པོ་རེད་ཤག། ཁོ་དངོས་གནས་འབྲེལ་བ་གཏད་སོ་ཡོད་ཁྱོད་ཀྱིས་རྩོད་གི་འདུག་ད་ཁྱོད་རང་རྩོད་པ་རྩོད་ཡོད་དེ་ཡན་ལག་ལ་རྩོད་གི་ཡོད་པ་ཡིན་ན། ཡན་ལག་ལ་རྩོད་གི་ཡོད་པ་ཡིན་ན་གྲངས་ཆད་པའི་སྐྱོན་ཡང་མེད་པ་མ་ཟད་གྲངས་ངེས་པ་རེད་ད། དེ་ངེས་པའི་རྒྱུ་མཚན་ལ་ག་རེ་ཟེར་ན་དབང་པོ་རྟུལ་པོ་དད་རྗེས་འབྲང་བསེ་རུ་ལྟ་བུའི་མིང་ཅན་གྱི་བར་དུ་ཡོད་པས་ཟེར་འདུག་ག་འོ་དེ་གཅིག་བྱས། ད་དེ་འདིའི་སྐོར་དེ་ལ་ཡང་ཀློག་ས་ཡོད་རེད་ད་དེ་འབྲེལ་བ་དོང་ཚ་མཁྱེན་ལྡན་རྣམས་ལ་བསྟན་དེ་དཔེ་ཁ་གསལ་བོ་ཞིག་འོད་ཀྱིས་བཀྱགས་ཡོད་རེད་ད་ང་དེ་ཚིག་གསལ་བོ་ཞིག་བྲིས་མ་སོང། ད་འདི་ལ་ཡན་ལག་གིས་ཕྱེ་ན་ཉི་ཤུ་གྲངས་ཆད་པའམ་སེ་དེ་ཆད་པའི་སྐྱོན་ཡང་ཡོད་མ་རེད་ད་སེ་ཆད་པའམ་སེ་ལབ་ན་ཆོག་ཆད་པ་ཡང་ཡོད་མ་རེད་ད་སེ་མེད་པ་དེ་གྲངས་ངེས་པ་རེད་ངེས་པའི་རྒྱུ་མཚན་དེ་ཡན་ལག་གྲངས་དང་དེ་རྩ་བའི་དབྱེ་བ་བརྒྱད་ཡོད་པ་རྩ་བ་བརྒྱད་བརྒྱད་པོ་དེ་ལ་དབང་པོ་རྣོ་རྟུལ་རྗེས་འབྲང་གཉིས་བསེ་རུ་ལྟ་བུའི་རང་རྒྱལ་ལ་སོགས་པའི་དེ་ཕྱེ་ཡོང་དུས་ཉི་ཤུ་ཏག་ཏག་ཐུག་གི་རེད་ད་སེ་ལན་དེ་རྒྱག་དགོས་ད། བྱས་པས་ཙང་ཨ་ནི་ཁྱོད་རང་གི་རྩོད་པ་དེ་ལ་འབྲེལ་བ་མི་འདུག་ལ་ཡ་དེ་ར་བ་འོ་དེ་འདི་ལྟས་ཟེར་ང་ཚོ་དོ་སྣང་བྱེད་དགོས་རེད་ཡང་ཁོ་མ་འདྲ་བ་ཡོད་དུས་འདི་ག་རེ་ཟེར་ན་འདི་ལ་རྒྱ་ནད་ད་ཁོ་འཁྲུག་གཞུང་ག་རེ་བཏགས་ན་བཏགས་ཆོག་རུག་མ་རྩ་ཁོ་རང་རྒྱུད་སེ་བ་ཡོད་རེད་དེ་བྱེད་དུས་འདྲ་བུན་ཆེན་རེ་བཏགས་བཏགས་ན་ཁ་སེ་གི་ར་བ་རེད་བ།

ཚང་ཚང་དགའ་བ་ཡོད། གལ་ཏེ་ང་ཚོ་ཚང་ཚང་ནས་རྙོག་དྲ་ཡོང་བར་ཐག་བཅད་ཡོང་ནས་སླེབས་པ་ཡིན་ན་སྤྱན་ལྔ་ཡོད་པ་ཡིན། ཚང་གཅིག་ག་རེའི་ཚང་ཚང་འཇོག་སྟངས་མ་འདྲ་བ་འདུག་བ་དེ་རང་བློ་བརྟན་པོ་བྱེད་དགོས་ཚང་ཚང་གིས་ཨ་ནི་ཁྱོད་ག་བ་ལ་བརྟེན་ནས་སྐྱེ་དགོས་ཡིད་ཆེས་ག་རེ་ག་རེ། སྤྱན་ལྔ་དགོས་མེད་ཀྱི་དགོས་པ་ག་རེ་ཡོད་རེད་ཁྱོད་ལ་སྐྱེས་པའི་དགོས་པ་ག་རེ་ཡོད་རེད་འོ་དེ་བྱས་བྱས་ན་ད་དང་པོ་ནས་སྔ་མ་སྔ་མ་དམན་དང། ཕྱི་མ་ཕྱི་མ་དོང་ཡིན་པས་ཟེར་དུས་ཤ་དང་འགྲོ་བ་ལྷག་གཏོང་ས་ཨེ་འདུག་འབྲེལ་བ་གཏོང་ས་སྔ་མ་སྔ་མ་དམན་ཟེར་འབྲེལ་བ་གཏོང་ས་རེད་ཕྱི་མ་ཕྱི་མ་དེ་ལ་ཨ་ནི་གཏོང་སོང། དཔག་ཚད་བརྒྱ་ཚུན་ཆད་དང། དེ་ནས་གཟུགས་ཐམས་ཅད་མཐོང་བ་དང་ཟེར་གྱི་ཡོད་པ། དེ་ཚོ་དོན་རེད་དང་འགྲེལ་པ་དོན་གསལ་ནི་ཨེ་འདུག་ཚིག། ལྷ་དང་ག་ཟེ་ཤ་དང་ལྷ་དང་ཟེར་འདུག་ག། ཤ་དང་ལྷ་དང་ལ་ཨེ་དེ་སྔ་མ་སྔ་མ་ཟེ་མིང་ཟེར་ལ་ཨེ་སྔ་མ་དེ་རེ་དང། སྔ་མ་སྔ་མ་མིང་དང་ཕྱི་མ་ཕྱི་མ་དོན་ཡིན་པས་ཟེར་ལབ་དུས་གང་ལ། དེ་ནས་གཟུགས་ཐམས་ཅད་མཐོང་བ་ལ་སོགས་པ་ཟེར་གཅིག་ཡོང་གི་འདུག་བ། འོ་དེ་ཚོ་རེད་དེ་དོན་ཡིན་པས། མིང་དོན་གྲངས་བཞིན་དུ་སྦྱར་རོ། བརྟགས་ན་མིང་ལྔ་ཡོད་རེད་དོན་ལྔ་ཡོད་རེད། གྲངས་བཞིན་དུ་སྦྱར་འགྲོ་དུས་གང་ལ། དེ་ནས་ཤ་ཡི་སྤྱན། ལྷ་ཡི་སྤྱན། ཟེར་ནས། ཤེས་རབ་ཀྱི་སྤྱན། ཆོས་ཀྱི་སྤྱན། སངས་རྒྱས་སྤྱན། འདུག་ག། འདུག་ཟེར་ནས་བརྒྱག་པོ་རེད། དེ་ལ་ཤ་ཡི་སྤྱན་ནི་ཟེར་དེ་སྐྱེ་ལོག་ཡོད་རེད། དཔག་ཚད་བརྒྱ་ནས་སྟོང་གསུམ་ཚུན་ཆད་ཀྱི་དངོས་པོ་ཐམས་ཅད་སོ་སོར་ངེས་པའི་ཡུལ་ཅན་ཏེ། ཟེར་ན། ང་རང་ཚོའི་ཡིག་ཆ་ན་ག་རེ་ཡོད་རེད།

ད་དེ་འདི་ཡི་གི་ཡུལ་སྟོང་གསུམ་ཚུན་ཆད་དུ་ངེས་སམ་ཞེ་ན་ཟེར་ལབ་དུས་ཨེ་དེ་ལ་ཡོང་རེད་ད་ང་ཚོ་ཡོང་ན་ཡང་སྤྱན་ལྔ་ཡི་སྐབས་འདི་ལ་འོང། ད་ཨ་ནི་ཤ་ཡི་སྤྱན་དེ་ཡུལ་ངེས་པའི་གི་རྒྱུ་མཚན་མདོ་ཡི་སྐབས་སུ་དཔག་ཚད་བརྒྱ་ཚུན་ཆད་ཅེས་གསུངས་ཡོད་རེད་སྟོང་གསུམ་ཚུན་ཆད་ཅེས་གསུངས་ཡོད་རེད་བ་ད་ག་འདྲ་རེད་ཟེར་ན་ཡུལ་དེ་ལྟར་ངེས་པའི་གི་རྒྱུ་མཚན་ག་ཚད་ཡོད་རེད་ཟེར་ན་ཉི་ཉི་སྣང་གི་སྐབས་སུ་རྒྱུ་མཚན་གཉིས་གསུངས་པ་དེ་བདག་པོའི་འབྲས་བུའི་ཡུལ་ཅན་ཡིན་པའི་ཕྱིར་དང་རྣམ་པར་སྨིན་པའི་འབྲས་བུ་ཡིན་པའི་ཕྱིར་རྒྱུ་མཚན་དེ་རེད་བ་ད་རྒྱུ་མཚན་དེ་གཉིས་རེད་བ། དེ་གཉིས་ཀའི་དོན་དག་དེ་ལྟར་ལེགས་བཤད་གསེར་ཕྲེང་བླ་མ་རིན་པོ་ཆེ་གིས་འདི་སྐད་བརྗོད་བཞག་ན་ཡང་ང་ཚོ་དེ་ཡིན་ད། ད་ཉི་སྣང་ལས་དེ་ནི་རྣམ་པར་སྨིན་པ་ལས་བྱུང་བ་ཉིད་ཀྱིས་ཡུལ་སོ་སོར་ངེས་པ་ཡིན་པའི་ཕྱིར་རམ། རྒྱུ་མཚན་གཅིག་དེ་རེད། སོགས་ཟེར་ན་དེ་འདྲ་བའི་གི་ཆ་ཡིས་ཤེས་ཏེ་རེད་བ། རྣམ་པར་སྨིན་པ་ལས་བྱུང་བ་ཉིད་ཀྱིས་ཡུལ་སོ་སོར་ངེས་པ་ཉིད་ཀྱི་ཕྱིར་རམ་ཟེར་ན་རྒྱུ་མཚན་གཅིག་ཅེས། དེ་ནས་ཤ་ཡི་མིག་ནི་བདག་པོའི་འབྲས་བུའི་ཡུལ་ཅན་ཡིན་ལ་ཟེར་ན། ཤ་ཡི་མིག་དེ་བདག་པོའི་འབྲས་བུའི་ཡུལ་ཅན་རེད་ཟེར་བའི་དུས་གང་ལ་བདག་པོའི་འབྲས་བུ་དེ་ཁོ་བོ་ཕྱི་རོལ་གྱི་གཟུགས་སྒྲ་ལ་སོགས་པ་དེ་ཚོ་དང་གཙོ་བོ་བྱས་ན་གཟུགས་དེ་ཀྱང་བདག་པོའི་འབྲས་བུའི་ཡུལ་ཅན་ཟེར་ལབ་ན་བདག་འབྲས་ཡུལ་ལ་ཕར་སྨིན་གྱི་ཡོད་བ། རྣམ་སྨིན་འབྲས་བུ་རྒྱུད་ལ་ཚུར་སྨིན་གྱི་ཡོད་བ། ཁོ་རང་ནི་རྣམ་སྨིན་ཡིན་པ་ཡིན་ཤ་ཡི་མིག་ཟེར་ན་གཟུགས་ཅན་དྭངས་པ་ཅན་རེད་བ། ཁོ་རང་རྣམ་སྨིན་ཡིན་པ་ཡིན་ན་ཁོའི་ཡུལ་བདག་པོའི་འབྲས་བུའི་ཡུལ་ཅན་ཡིན་པ་ཡུལ་དེ་ག་རེ་ཡོད་རེད་ཟེར་ན་དཔག་ཚད་བརྒྱ་ཚུན་ཆད་ཡང་ན་སྟོང་གསུམ་ཚུན་ཆད་དེ་འདྲའི་འདྲ་བ་ཞིག་རེད་བ། བདག་པོའི་འབྲས་བུའི་ཡུལ་ཅན་ཡིན་ལ་དེ་ཡང་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཀྱིས་བསྡུས་པ་ཡིན་པའི་ཕྱིར་རོ། ཁོ་བདག་འབྲས་ཀྱི་གཟུགས་དེ་སྟོང་གསུམ་གྱི་སྟོང་ཆེན་པོའི་འཇིག་རྟེན་གྱི་ཁམས་ཀྱིས་བསྡུས་པ་ཡིན་པའི་ཕྱིར་ན་ཡུལ་ངེས་པར་གསུངས་སོ། དེ་ཡིན་དག་ད་ཡག་ཤོས་འོག་མ་སྟེ། ད་ལུང་དེས་ཡུལ་ངེས་པའི་རྒྱུ་མཚན་གཉིས་བསྟན་ཏེ། ཟེར་ན་དེ་ནི་རྣམ་པར་སྨིན་པ་ལས་བྱུང་བ་ཉིད་ཀྱིས་ཡུལ་སོ་སོར་ངེས་པའི་ཕྱིར་རམ་ཟེར་ཀྱི་ཉི་སྣང་གི་ལུང་དེས་ཡུལ་སོ་སོར་ངེས་པའི་རྒྱུ་མཚན་གཉིས་བསྟན་པ་རེད། དང་པོ་ནི། ལས་ཀྱི་རྣམ་སྨིན་ལས་བྱུང་བའི་ཕྱིར་ཞེས་པ་ཡིན་ལ། ལས་ཀྱི་རྣམ་སྨིན་ལས་བྱུང་བའི་ཕྱིར་ཞེས་པ་ཡིན་ལ། གཉིས་པ་ནི། ཤ་ཡི་མིག་ནི་བདག་པོའི་འབྲས་བུའི་ཡུལ་ཅན་ཡིན་པའི་ཕྱིར་ཞེས་པའོ། འདོད་དོ། ད་ཁྱེད་འགྲེལ་ལྟར་དེ་སུས་གནང་ན་འདི་ག་རེ་ཡོད་རེད་ཟེར་ན་དངོས་གནས་བྱས་ན་འདི་སོ་སོ་དང་སྦྱར་ནས་བཤད་སྟངས་གཅིག་ཡོང་གི་ག་རེ་རེད་ཟེར་ན། ལས་ཀྱི་རྣམ་པར་སྨིན་པ་ལས་བྱུང་བ་ཡིན་པའི་ཕྱིར་ཞེས་པའི་ལས་དེ་འཕེན་བྱེད་ཀྱི་ལས་ལ་མ་བྱ་བར་བྱེད། ཕྱི་འབྲེལ་དང་དུས་སུ་དང། ཚེ་རབས་སྔ་མ་རྣམས་སུ་བྱང་ཆུབ་སེམས་དཔའ་དེ་དག་གིས་ཕྱིན་དྲུག་གོམས་པའི་དེའི་རྣམ་པར་སྨིན་པ་ལས་བྱུང་བ་ཡིན་ཙང་སྟོང་གསུམ་ཚུན་གྱིས་དེ་མཐོང་ཐུབ་ཀྱི་ཡོད་རེད་ད་ཟེར་གྱི་རེད་བ། དེ་ནས་རྣམ་པར་སྨིན་པའི་གི་ག་རེ་ཟེར་བདག་པོའི་འབྲས་བུའི་ཡུལ་ཅན་ཡིན་པའི་ཕྱིར་ཟེར་དེ་དཔག་ཚད་བརྒྱ་ལ་བོགས་ཐང་ཅིག་ཡང་རྩིས་དགོས་པ་བརྒྱ་ཐང་ཅིག་ཡོད་རེད་ཁོ་ག་རེ་རེད་ཟེར་ན། ཨ་ནི། རྣམ་སྨིན་གྱི་འབྲས་བུ་ལ་ནང་གི་དབང་པོ་གྲུབ་ཡོང་དུས་གང་ལ་དེའི་བདག་འབྲས་ལ་ཕྱི་རོལ་གྱི་གཟུགས་གྲུབ་དགོས་ཀྱི་རེད་ཟེར་དཔེར་ན། རྣམ་སྨིན་གྱི་འབྲས་བུའི་ནང་གི་དབང་པོ་ལྔ་གྲུབ་པའི་གི་དེ་ཡི་བདག་འབྲས་ལ་ཕྱི་རོལ་གྱི་གཟུགས་སོགས་དོན་ལྔ་ཅིག་འགྲུབ་དགོས་རེད། ད་དེ་འདྲ་བའི་གི་རྣམ་སྨིན་གྱི་དབང་པོ་དེ་ལོངས་ག་ཚད་སྤྱོད་ཐུབ་དགོས་རེད་ཟེར་ན། ཁོ་རང་ལས་ཀྱི་ག་ཚད་འཕངས་ཡོད་པ་ཡིན་ན་ཡང་བདག་འབྲས་དེ་ཙམ་སྤྱོད་ཐུབ་དགོས་རེད་མ་གཏོགས་དེ་ཕན་ཆད་སྤྱོད་ཐུབ་གི་མ་རེད་ད་ཟེར་ལབ་དུས་དེའི་བདག་འབྲས་ལ་སྟོང་གསུམ་ཚུན་ཆད་ཡང་ན་དཔག་ཚད་ཀྱི་བརྒྱ་ཚུན་ཆད་ངེས་པ་རེད་མ་གཏོགས་དེ་ཕན་ཆད་ལ་ཡོང་གི་མ་རེད་ད་ཟེར་གྱི་ར། འོ་དེ་འདྲ་གྱི། གཉིས་པ་ནི་ཤ་ཡི་མིག་ནི་བདག་འབྲས་ཀྱི་ཡུལ་ཅན་ཡིན་པའི་ཕྱིར་ཞེས་པའོ་དེ་ལ་ཁྱབ་པ་ཡོད་པའི་རྒྱུ་མཚན་ག་རེ་རེད་ཟེར་ན། སྤྱིར་ཡུལ་ལྔ་པོ་འདི། གཟུགས་སོགས་དོན་ལྔ་པོ་དེ་སྤྱིར་བཏང་བྱེད། དབང་པོ་ལྔ་ཡི་བདག་འབྲས་སམ་དབང་འབྲས་ཡིན་ཏེ། དབང་པོ་ལྔ་ཡི་བདག་འབྲས་ཟེར་དུས་གང་ལ་དབང་པོ་ལྔ་ཡི་ལོངས་སྤྱོད་བྱ། དངོས་གནས་བདག་འབྲས་ཟེར་ན་ལས་ཀྱི་བདག་འབྲས་རེད་དེ། ལས་ཀྱི་བདག་འབྲས་བྱས་ལས་ཀྱི་ད་བདག་པོ་བྱེད་མཁན་དབང་པོ་ལྔ་ཡིན་པ་ཡིན་ཙང་ལོངས་སྤྱོད་བྱའི་འབྲས་བུ་ཡིན་པའི་ཆ་ནས་དབང་པོ་ལྔ་ཡི་བདག་འབྲས་སམ་དབང་འབྲས་ཡིན་ཏེ། ནང་དུ་དབང་པོ་ལྔ་གྲུབ་པའི་ཚེ་ཕྱི་རོལ་གྱི་ཡུལ་གྲུབ་པའི་ཕྱིར་རོ། དེས་ན་ཤ་ཡི་མིག་ཀྱང་མིག་དབང་ཁྱད་པར་བ་ཡིན་པས་རང་གི་བདག་འབྲས་གཟུགས་ཀྱི་ཡུལ་ཅན་ཡིན་ལ་དབང་པོས་ཀྱང་རང་གི་བདག་འབྲས་མ་ཡིན་པ་ལ་ལོངས་སྤྱོད་མི་ནུས་པས་ཡུལ་ངེས་ཏེ། ཡུལ་ངེས་པའི་ཆོས་ཅན། ཤ་ཡི་མིག་དེ་མིག་དབང་ཁྱད་པར་ཅན་ཡིན་པ་ཡིན་ཙང་གང་ནས་ག་རེ་ཟེར་ནང་གི་དབང་པོ་ལྔ་གྲུབ་པའི་ཕྱི་རོལ་གྱི་གཟུགས་སོགས་དོན་ལྔ་གྲུབ་པའི་ཡུལ་ལ་བདག་འབྲས་དང་དབང་པོ་དེའི་དབང་འབྲས་ལོངས་སྤྱོད་བྱ། ཡིན་པ་ཡིན་ན་ཤ་ཡི་མིག་དེ་མིག་དབང་ཁྱད་པར་ཅན་ཡིན་པ་ཡིན་ཙང་ཁོའི་བདག་འབྲས་དེ་ག་རེ་ཟེར་ད་གཟུགས་མ་གཏོགས་འགྲོ་ས་ཡོད་མ་རེད། ཡིན་པ་ཡིན་གཟུགས་ཡིན་ལ་དབང་པོས་ཀྱང་རང་གི་བདག་འབྲས་མ་ཡིན་པའི་གི་ལོངས་སྤྱོད་མི་ནུས་པས་ཡུལ་ངེས་པ་རེད་བདག་འབྲས་མ་ཡིན་པ་ཟེར་དུས་སྟོང་གསུམ་ཚུན་ཆད་དང་ཡང་ན་དཔག་ཚད་བརྒྱ་ཚུན་ཆད་དེ་འདྲ་ཅིག་དབང་པོ་ལོངས་སྤྱོད་ཐུབ་པ་རེད་མ་གཏོགས་དེ་ཕན་ཆད་ཁོའི་བདག་འབྲས་ཆགས་ཐུབ་ཀྱི་མེད་པ་ཡིན་ཙང་ཁོས་ལོངས་སྤྱོད་ཐུབ་ཀྱི་མ་རེད་མེད་པ་ཡིན་ཙང་ཡུལ་སོ་སོ་ངེས་པ་རེད་དབང་པོས་ཀྱང་རང་གི་བདག་འབྲས་མ་ཡིན་པ་ལོངས་སྤྱོད་མི་ནུས་པས་ཡུལ་ངེས་ཏེ་སེམས་ཅན་རྣམས་ཀྱི་ཐུན་མོང་གི་ལོངས་སྤྱད་བྱ་ལ་སྟོང་གསུམ་གཅིག་ལས་མི་འགྲུབ་པས་སོ། ད་རྒྱུ་མཚན་དེ། སྤྱིར་བཏང་སེམས་ཅན་རྣམས་ཀྱི་ཐུན་མོང་དུ་ལོངས་སྤྱོད་བྱ་ལ་སྟོང་གསུམ་གཅིག་ལས་འགྲུབ་ཐུབ་ཀྱི་མེད་པ་ཡིན་ན་དེ་ཡི་བདག་འབྲས་ལ་སྟོང་གསུམ་གཅིག་གི་ནང་ལོགས་ལ་འཇུག་དགོས་པ་རེད་མ་གཏོགས་དེ་ཕན་ཆད་འགྲོ་ས་ཡོད་མ་རེད། རེད་བ། མེད་པ་ཡིན་ཙང་ད་དེ་ཕན་ཆད་རྟོགས་ཐུབ་ཀྱི་མ་རེད། ད་ང་ཚོ་ནམ་རྒྱུན་ག་རེ་རེད་ཟེར་ན་དཔག་ཚད་བརྒྱ་ཚུན་ཆད་ཀྱི་གཟུགས་ཕྲ་རགས་མངོན་སུམ་དུ་མཐོང་བ་དེ་ངེས་པ་བྱས། ཨ་ནི་སྟོང་གསུམ་ཚུན་ཆད་གཟུགས་ཕྲ་རགས་མཐོང་ཐུབ་མཁན་དེ་ཡོད་ཟེར། དེ་ག་རེ་རེད་ཟེར་ན་གང་ཟག་ཁོ་རང་གི་དབང་པོའི་རིམ་པ་དང་རེད་བ། ཨ་ནི་རེད་བ་ད་དེ་ཚོས་གང་ནས་བྱ་དགོས་ད། རིང་ལྷག་དེ་འདྲས་ཀྱི་མཐོང་ཐུབ་ཡ་དེ་ཡང་ག་རེ་རེད་ཟེར་ན་གང་གི། ཕྱིན་དྲུག་གོམས་པའི་ལས་ཀྱི་རྣམ་པར་སྨིན་པ་ལ་བརྟེན་ནས་ཨ་ནི་བྱང་ཆུབ་སེམས་དཔའ་དེ་ཚོ་མཁས་ཡང་སྟོང་གསུམ་ཚུན་ཆད་དེ་ར་དེ་ཚོ་མཐོང་ཐུབ་མཁན་ཡང་ཡོད་རེད་ད་ཨོ་དེ་འདྲས་ཡོད་རེད་ད་ང་རང་ཚོ་ནམ་རྒྱུན་བལྟས་ན་དཔག་ཚད་བརྒྱ་ཚུན་གྱི་ཚད་དུ་ཁྱབ་པ་རེད་ད་ཁྱབ་པ་རེད་ལབ་དུས་གང་དཔག་ཚད་བརྒྱ་ཚུན་གྱི་གི་གཟུགས་ཕྲ་རགས་གང་རུང་ཡོད་ན་དེའི་མངོན་སུམ་དུ་རྟོགས་པའི་ཁྱབ་པ་ད་ཟེར་ན་ཁྱབ་ཀྱི།

ཡང་ན་དཔག་ཚད་བརྒྱ་ཚུན་ཆད་ཀྱི་གཟུགས་ཕྲ་རགས་ཟེར་ལབ་པ་ཡིན་ན་རྫོགས་མཐའ་མོ། ཡིན་ན་དེ་མངོན་སུམ་དུ་རྟོགས་པས་ཁྱབ་ཟེར་གྱི་ཡོད་རེད་བས་ཡང་ན་གཟུགས་ཕྲ་མོ་རྟོགས་པ་ཡོད་ཟེར་གི་རེད་རྟོགས་པ་ཡོད་ལབ་ན་ང་ཚོ་ལ་ཡོད་ཆོག་གི་རེད་བ་ད་ཧང་སངས་ཡག་ཅིག་མི་འདུག་ག་རེད་བ། དཔག་ཚད་བརྒྱ་ཚུན་ཆད་ཀྱི་གཟུགས་ཕྲ་རགས་གང་རུང་ཡིན་ན་དེ་མངོན་སུམ་དུ་རྟོགས་པས་ཁྱབ་ཟེར་གི་རེད་བས། ཡིན་པ་ཡིན་ན་ད། ཤ་ཡི་སྤྱན་རྒྱུད་ལ་ལྡན་པའི་གང་ཟག་ཡིན་ན་དཔག་ཚད་བརྒྱ་ཚུན་ཆད་ཀྱི་སངས་རྒྱས་འཕགས་པའི་རྒྱུད་ཀྱི་གཟུགས་ཕུང་ལ་སོགས་པ་སྒང་ག་མངོན་སུམ་དུ་རྟོགས་འགྲོ་གི་འདུག། ཞེ་དྲག་མང་པོ་ཆགས་འགྲོ་ས་རེད་དེ་བྱེད་དུས་རེད་བ། ཨ་ནི་མིག་དབང་མངོན་སུམ་དུ་རྟོགས། དོ་ལབ་ཀྱི་ཡོད་རེད་བ་ན་སྙམ་གྱི་འདུག་ཟེར་བྱས་ནས་དེ་འདྲ་བོ་གཅིག་གཅིག་ད་གཉིས་པ་དེ་ལ་དེའི་སྐབས་སུ་དོགས་གཅོད་གལ་ཆེ་ཤོས་དེ། ཤ་ཡི་མིག་དེ་མིག་དབང་ཁྱད་པར་ཅན་ཡིན་ལབ་དུས་ཤ་ཡི་སྤྱན་དེ་དབང་ཤེས་རེད་མ་རེད་ཟེར་གྱི་གཅིག། ཤ་ཡི་སྤྱན་དེ་དབང་ཤེས་རེད་མ་རེད་ལབ་དུས་ང་རང་ཚོ་ག་ལ་གོ་རེད་མ་ཡིན་ལབ་པར་ཡིག་ཆ་ནས་གསལ་པོ་རེད་བ། ད་ཤ་ཡི་མིག་དེ་དབང་ཤེས་མ་ཡིན་ན་ཤ་ཡི་མིག་དེ་མིག་དབང་ཁྱད་པར་ཅན་མ་ཡིན་པ་དང། ཅིའི་ཕྱིར། མིག་དབང་ཁྱད་པར་ཅན་ཡིན་མིག་དབང་མ་ཡིན་ཟེར། ཨ་ག་རེ་རེད་ཟེར་ན། བསམ་གཏན་གྱི་སྙོམས་འཇུག་བསྒོམས་པའི་གི་སྟོབས་ཀྱིས་མིག་དབང་གི་མཐའ་འཁོར་དུ་གཟུགས་ཅན་དྭངས་པ་ཅིག་སླེབས་བྱས་ནས་དེ་འདྲ་བའི་གཟུགས་ཅན་དྭངས་པ་དེ་ཡིས་རྐྱེན་བྱས་ནས་གཟུགས་མཐོང་ཐུབ་ཀྱི་ཡོད་རེད་དཱ་ཟེར་གྱི། དངོས་གནས་མིག་དབང་མ་རེད། འོ་ན་ག་པར་རེད་ཟེར་ན་མིག་དབང་གི་མཐའ་འཁོར་འདི་ལ་རེད་ད་ང་ཚོ་ཁ་ལ་གོ་ར། གཅིག་བྱས་ན་ཁག་པོ་འདྲ་ཅིག་ཡོད་ས་རེད་ད། ང་ཚོ་དཔེར་ན་བྱེ་བྲག་སྨྲ་བ་ཁོ་རང་ཚོའི་ལབ་སྟངས་བྱས་པ་ཡིན་ན། མིག་དབང་དེ་ག་རང་གིས། བསམ་གཏན་གྱི་བདག་རྐྱེན་བྱས་ནས་བྱས་ནས་སྤར་ར་སྤར་ར་ལ་བསམ་གཏན་གྱི་སྟོབས་ཀྱིས་སྟོང་གསུམ་ཚུན་གྱི་ད་ཨ་ནི་ཕྲ་རགས་མཐོང་བ་ཡོང་གི་འདུག་ཨ། དབང་ཤེས་ལ་མངོན་ཤེས་བཞག་སོང་ལྷ་ཡི་མིག་གི་མངོན་ཤེས་ཁོ་ག་རེད་ཟེར་ན་ག་དུས་ཡིན་ན་ཡང་དཔལ་དཔག་ཚད་བརྒྱ་དང་སྟོང་གསུམ་གྱི་གཟུགས་ཕྲ་རགས་རྟོགས་ཀྱི་ངེས་པ་དེ་མི་འདུག་ཨ། ཡིན་པ་ཡིན་ན

ལས་ཀྱི་རྣམ་པར་སྨིན་པ་ལས་བྱུང་བ་ཡིན། ལས་ཀྱི་རྣམ་པར་སྨིན་པ་ལས་བྱུང་བའི་ཤ་ཡི་སྤྱན་ལབ་ན་རྣམ་སྨིན་རེད་མ་རེད། ཡང་འདིའི་ལུགས་ལ་རྣམ་སྨིན་ཟེར་དུས་ཙམ་ན། མཛོད་ལས་བཤད་པ་ནང་བཞིན་བཤད་ཀྱི་ཡོད། ང་ཚོས་ཡིག་ཆ་བཤད་ཀྱི་ཡོད་རེད་དཱ་མཛོད་ལས་བཤད་པ་ནང་བཞིན་རྣམ་སྨིན་ཡིན་ན་ལུང་མ་བསྟན་ཡིན་པས་ཁྱབ་ཟེར་ཡག་དེ་བཤད་ཀྱི་ཡོད་རེད་བ་འོ་དེ་ཚོ་ལ་བསམ་བློ་འཁོར་ཡ་གཅིག་ཅེས་ལྟ་འདྲི་བ་བྱེད། དེ་ནས་ཤ་ཡི་མིག་བདག་འབྲས་ཀྱི་ཡུལ་ཅན་ཚིག་དེ་སྟེ་འགྲིག་གི་འདུག་བ་འདིའི་བསམ་བློ་འཁོར་བ་ཡིན་ན་དངོས་གནས་མིག་དབང་ཡིན་པའི་ཚོར་བ་རེད། ཤ་ཡི་མིག་དེ་བདག་པོའི་འབྲས་བུའི་ཡུལ་ཅན་རེད་བ། ཡིན་པ་ཡིན་ན་དཔེར་ན་ནང་གི་དབང་པོ་ལྔ་གྲོ་བོ་འདུལ་དེའི་བདག་འབྲས་སམ་དབང་འབྲས་ལ་ཕྱི་རོལ་གྱི་གཟུགས་སོགས་དོན་ལྔ་འཇོག་གི་རེད་བ། དེ་ནང་བཞིན་བྱས་ནས་ཤ་ཡི་མིག་དེ་མིག་དབང་ཁྱད་པར་ཅན་ཡིན་པ་ཡིན་ཙང་དེ་གཟུགས་ཀྱི་ཡུལ་ཅན་རེད་ལབ་ཀྱི་འདུག་བ། གཟུགས་ཀྱི་སྐྱེ་མཆེད་ཀྱི་ཡུལ་ཅན་འདྲ་བོ་ཅིག་རེད། ཡིན་པ་ཡིན་ཙང་མིག་དབང་དངོས་གནས་མཚན་ཉིད་པ་ཡིན་པ་འདྲ་བོ་ཅིག་ལ་འགྲོ་གི་འདུག་ད་མིག་དབང་མཚན་ཉིད་པ་མ་རེད་ལབ་པ་ཡིན་ན་འོ་ན་མིག་དབང་ཁྱད་པར་ཅན་ཡིན་སྟངས་ག་རེར་གོ་གཟུགས་ཅན་རེད་མ་རེད་ཟེར་ན་གཟུགས་ཅན་རེད། མིག་དབང་ཁྱད་པར་ཅན་ཟེར་ན་ག་འདྲ་འདྲ་རེད་ཟེར་དུས་ང་ཚོ། བསམ་བློ་འཁོར་དགོས་ཀྱི་འདུག་རེད་བ། མིག་དབང་མཚན་ཉིད་པ་ཡིན་ན་ནི་དབང་ཤེས་ཆགས་དགོས་རེད་ཐུན་མོང་མ་ཡིན་པའི་བདག་རྐྱེན་དུ་གྱུར་པའི་དབང་པོ་གཟུགས་ཅན་པ་ལ་བརྟེན་མཁན་ཆགས་ཆགས་ཆགས་ཆགས་དགོས་རེད། ད་མིག་དབང་ཁྱད་པར་ཅན་ཟེར་དུས་དེའི་གོ་ཆོད་དུ་ཆོག། སྐྱེ་སྟངས་མིག་དབང་གི་བྱ་བ་བྱེད་སྟངས་དེ་ག་རེ་རེད་ཟེར་ན་རང་གི་བདག་འབྲས་དུ་གྱུར་པའི་མིག་གི་ཤེས་པ་དེ་གཟུགས་མཐོང་བའི་གི་བདག་རྐྱེན་བྱེད་སྟངས་ཅིག་རེད་བ། བདག་རྐྱེན་བྱེད་ཚུལ་ཁྱད་པར་བ་ཅིག་ཡོད་པ་ཡིན་ཙང་ཁོ་མིག་དབང་ཁྱད་པར་ཅན་ཡིན་ད་བར་ཁྱད་པར་བ་ག་རེ་ཡོད་རེད་ཟེར་ན་མིག་དབང་གི་རིང་པོར་གནས་པའི་ཀྱི་གཟུགས་དེ་ཚོ་ཟེར་ཏེ་ཉེ་བར་གནས་པའི་གཟུགས་དེ་ཚོ་མཐོང་བའི་བདག་རྐྱེན་ཅིག་དེ་ཁོ་དེ་ལས་ཀྱང་ཁྱད་པར་འཕགས་པ་སྟོང་གསུམ་ཡང་ན་དཔག་ཚད་བརྒྱ་ཚུན་ཆད་ཀྱི་གཟུགས་ཕྲ་རགས་ཆ་ཚང་མཐོང་བའི་ཀྱི་བདག་རྐྱེན་བྱེད་སྟངས་ཡོད་པ་ཡིན་ཙང་མིག་དབང་ལས་ཀྱང་ལྷག་པའི་ཀྱི་བདག་རྐྱེན་བྱེད་ཚུལ་ཐུན་མོང་མ་ཡིན་པ་ཅིག་ཡོད་པའི་ཆ་ནས་མིག་དབང་ཁྱད་པར་གྱི་བཏགས་པ་ཡིན་མིག་དབང་དང་བྱེད་ལས་ཕྱོགས་ཙམ་འདྲ་བ་ཡིན་ཙང་ཁོ་ལ་མིག་དབང་ཟེར་ནས་མིང་བཏགས་པ་ཡིན་ལབ་ན་འགྲིག་གི་ཡོད་ན་མེད་ན་ད་བཏགས་ཚུལ་རྗེས་མ་ལྟར་འགྲིག་གི་རེད་བ་རེད་བ། ཡང་མིག་དབང་པོ་ཀྱི་ནང་ལ་འགྲོ་དགོས་རེད་བྱེད་དགོས་ན་ཁག་པོ་ཡོད་རེད་ད། བསམ་དགོས་ཡ་ཅིག།